རྣམ་པ་ཚོ་ཀུན་ཁམས་བཟང་ང་ཀུན་བཟང་དྲི་མེད་ཡིན། ད་རིང་གི་ང་ཚོའི་ཨ་རི་རླུང་འཕྲིན་ཁང་གི་བདེ་སྐྱིད་ཀྱི་ས་བོན་གྱི་ལེ་ཚན་འདིའི་ནང། ཉེ་དུས་རྒྱ་གར་ལྷོ་ཕྱོགས་བོད་མིའི་གཞིས་ཆགས་མོན་གྷོ་དེར་རྟེན་གཞི་བྱས་པའི་འབྲས་སྤུངས་བློ་གསལ་གླིང་ནང་ཟླ་བ་གཅིག་ཙམ་ཞིག་རིང་ཚན་རིག་གི་ཟབ་སྦྱོང་ཞིག་གནང་ཟིན་ཙམ་ཡིན་པ་ལྟར། དེའི་སྐབས་སུ་དགེ་འདུན་པ་དང་བཙུན་མ་གྲངས། དྲུག་ཅུ་ལྷག་ཙམ་ཞིག་གིས་མཉམ་ཞུགས་གནང་ཡོད་པའི་ཁོངས་ནས། འབྲས་སྤུངས་བློ་གསལ་གླིང་གྲྭ་ཚང་ནས་ཡིན་པའི་སྐུ་གཞོགས་ཆོས་ལྡན་ལགས་དང། ཡང་རྡ་རམ་ས་ལའི་དགེ་ལྡན་ཆོས་གླིང་གི་བཙུན་མ་བློ་བཟང་བྱང་ཆུབ་ལགས་གཉིས་ལ་སྐབས་དེའི་ཚན་རིག་གི་ཟབ་སྦྱོང་ནང་མཉམ་ཞུགས་གནང་བར་དམིགས་བསལ་ཕན་ཐོགས་དང་དགེ་མཚན་ག་རེ་བྱུང་ཡོད་མེད་སྐོར་ལ་བཅར་འདྲི་ཞུས་པ་ཞིག་གསན་གྱི་རེད། དེ་ཡང་ཐོག་མར་འབྲས་སྤུངས་བློ་གསལ་གླིང་གི་དགེ་འདུན་པ་སྐུ་གཞོགས་ཆོས་ལྡན་ལགས་ཀྱི་སྐོར་ངོ་སྤྲོད་སྙིང་བསྡུས་ཅིག་ཞུས་པ་ཡིན་ན། ཁོང་བོད་ཁམས་རྟའུ་ནས་ཡིན་པ་དང། ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་ཅུ་གོ་དགུའི་ལོར་བོད་ནས་རྒྱ་གར་ལ་ཕེབས་ཏེ། མོན་གྷོ། འབྲས་སྤུངས་བློ་གསལ་གླིང་གྲྭ་ཚང་ནང་ནང་ཆོས་སློབ་གཉེར་གནང་དང་གནང་མུས་ཡིན་འདུག་ཁོང་ལ་ཚན་རིག་གི་ཟབ་སྦྱོང་དེའི་བརྒྱུད་ནས་ཕན་ཐོགས་དང་དགེ་མཚན་ག་རེ་བྱུང་ཡོད་མེད་བཅར་འདྲི་ཞུས་པར། ཨོ་ཏེས་དེ་ལས་མི་ལྟ་ང་རང་གི་ཉམས་མྱོང་དང། ད་སེམས་ཚོར་འདྲ་བོ་ཅིག་ཞུས་པ་ཡིན་པ་ཡིན་ན། ད་ང་རང་ཆ་བཞག་ན་ཉིས་སྟོང་བཅུ་བཞི་ནས་བྱས་ནས་ག་ཟེར་དགོས་རེད་ད་ད་དགོན་སྡེ་ཁག་ནང་ལོགས་ལ་ཨེ་མོ་རི་དང་བོད་ཀྱི་ཚན་རིག་ལས་རིམ་གྱི་དབྱར་ཁ་ཟབ་སྦྱོང་ད་ལོ་དྲུག་ཆ་ཚང་རེད་བ་དེ་ཚང་མ་ནང་ལོགས་ལ་མཉམ་ཞུགས་བྱེད་ཡག་གི་གོ་སྐབས་བྱུང་སོང། དེ་དང་མཉམ་དུ་ད་ད་གྲྭ་ཚང་གི་ཚན་རིག་འཛིན་གྲྭ་ཡོད་ཡོད་པ་རེད་བ་དེའི་ནང་ལོགས་ལ་ག་ལ་གང་ཚེ་གང་འཚམས་ཅིག་མཉམ་ཞུགས་བྱེད་ཡག་ཡོད་རེད། ནས་ད་ཉིས་སྟོང་བཅུ་དགུ་ནས་བྱས་ནས་ལོ་གཉིས་ཀྱི་རིང་ལ་དེ་འདྲ་ཨེ་མོ་རི་ལ་ཕར་འགྲོ་ནས་དེ་ལ་ལོ་གཉིས་སློབ་གཉེར་བྱེད་ཡག་གི་གོ་སྐབས་ཅིག་བྱུང་སོང། ནས་ད་ལྟ་ད་དེ་གི་ཆ་ལ་ད་ལྟ་དགོན་སྡེ་ཁག་ནང་ལོགས་ལ་ཨེ་མོ་རི་དང་བོད་ཀྱི་ཚན་རིག་ལས་རིམ་གྱི་དབྱར་ཁ་རྒྱུན་འཁྱོངས་དང་ནས་དགུན་ཁ་ཉམས་ཞིབ་ཀྱི་ལས་རིམ་ཟེར་དུས་ཙམ་ལས་རིམ་མི་འདྲ་བ་གཉིས་འགྲོ་འདུག་འགྲོ་མུས་རེད་དེའི་ནང་ལོགས་ལ་ད་ལོ་ལོ་རིམ་གཉིས་པ་དེ་ཆགས་བསྡད་ཡོད། ད་དེ་འདྲའི་གི་ད་སོ་སོ་གི་ཤེས་ཡོད་མེད་ལ་མ་ལྟོས་པའི་ཚན་རིག་འཛིན་གྲྭ་འགྲོ་ཡ་དང་ཨ་ནི་ཚན་རིག་གི་ཟབ་སྦྱོང་འགྲོ་ཡ་དང་དེ་འདྲའི་མང་པོ་ཅིག་གོ་སྐབས་རག་སོང་དེ་ད་དེ་འདྲའི་གི་ཉམས་མྱོང་དང་སེམས་ཚོར་ཕྱོགས་སྡོམ་འདྲ་བོ་བྱས་ནས་ཞུས་པ་ཡིན་པ་ཡིན་ན། ད་ནང་པའི་དགེ་འདུན་པ་ཞིག་དང་ཡིན་ན་ད་ནང་པའི་གི་གཞུང་ཆེན་ཁག་ལ་སློབ་གཉེར་རྒྱག་མཁན་ཅིག་ཡིན་པའི་ཆ་ནས་ད་གྲྭ་བཙུན་རྣམ་པས་ཚན་རིག་སྦྱང་ཡ་དེ་ཅིག་ད་མེད་ནའང་འདྲ་ཡོད་ས་མ་རེད་བསམ་པ་འདྲ་བོ་ཞིག་ང་རང་ད་དེ་ཅིག་ཚོར་བསྡད་ཀྱི་འདུག་དེའི་རྒྱུ་མཚན་གཙོ་བོ་དེ་ག་རེ་རེད་འདུག་ཟེར་ནས་ཞུས་པ་ཡིན་པ་ཡིན་ན་ད་ང་ཚོ་གཞུང་ཆེན་ཁག་ལ་སློབ་གཉེར་རྒྱག་སྟངས་དེ་དང་པོ་གཞན་ལུགས་དེ་ད་གཏིང་གང་ཟབ་ཟབ་དང་གང་རྒྱས་རྒྱས་ཤེས་དགོས་ཡ་དེ་གལ་ཆེན་པོ་ཞེ་པོ་ཅིག་རྩིས་གནང་གི་ཡོད་རེད་ད་ཨ་ནི་རང་ལུགས་བཞག་འདུག་ཟེར་ནས་ཡོང་བསྡད་ཀྱི་ཡོད་རེད་བ་དེ་གི་བརྒྱུད་རིམ་ནང་ལོགས་ལ་ཡང་ད་ལྟ་ཚན་རིག་གི་འགྲེལ་བཤད་རྒྱག་སྟངས་དེ་སྔོན་གྱི་ད་ལུགས་ནང་ལོགས་ལ་མེད་པ་ད་གསར་བ་ཅིག་ཆགས་སྡད་ཀྱི་ཡོད་ར་བ་དེ་ཡིན་དུས་དེ་དེའང་ང་ཚོ་གི་ག་ཟེར་དགོས་རེད་སློབ་གཉེར་རྒྱག་སྟངས་ནང་ལོགས་ལ་ཡར་གཅིག་རྣམ་པ་ཟེར་ན་མི་འདུག་ད་ཐབས་ལམ་མ་འདྲ་བ་ཅིག་ཆགས་སྡད་ཀྱི་འདུག་ཟེར་ནི་དེ་འདྲ་ཅིག་བསམ་སྡད་ཀྱི་འདུག་ད་གཉིས་པ་དེ་ག་རེ་འདུག་ཟེར་ནི་ཞུ་བ་ཡིན་པ་ཡིན་ན། ནང་གི་གཟུགས་མེད་ཀྱི་རྣམ་ཤེས་ལབ་ན་མི་འདུག་ད་ཤེས་པ་ཟེར་ན་མི་འདུག་ཨ་ནི་དེ་འདྲའི་གི་སེམས་སེམས་བྱུང་གི་སྐོར་དེ་ཚོ་དེ་ད་ནང་པའི་གཞུང་ལས་རྒྱས་པ་ཅིག་ཚན་རིག་ནང་ལ་གས་ཞུ་ཡ་ཡོད་པ་མ་རེད་དེ་ཡིན་དུས་དེ་ལ་མང་དང་བ་ས་གས་ཡོད་མ་རེད་དེ། ཕྱིའི་དངོས་པོ་གི་འགྲེལ་བཤད་རྒྱག་སྟངས་དེ་ཡང་ག་ཟེར་དགོས་རེད་ང་ཚོ་ནང་པའི་གི་གཞུང་ལུགས་ནང་ལོགས་ལ་དེ་ཙམ་གྱི་གསལ་པོ་མེད་པ། ཡང་ཡོད་པ་ཡིན་པ་ཡིན་ན་ཡང་དེང་དུས་ཀྱི་ཚན་རིག་གི་འགྲེལ་བཤད་རྒྱབ་སྟངས་ནང་བཞིན་གྱི་གྲ་རྒྱས་པོ་དང་གཏིང་གསལ་པོ་དེ་འདྲའི་མེད་པ་དེ་འདྲའི་མང་པོ་ཅིག་ཡོང་སྟེ། ད་ང་རང་གི་སེམས་སུ་བྱས་པ་ཡིན་པ་ཡིན་ན་མང་པོ་ཅིག་མཐོང་སྡད་ཀྱི་འདུག་ར། ཚན་རིག་གི་སྦྱངས་པ་ལ་བརྟེན་ནས་ཤེས་སོང་བ་ཡིན་པ་ཡིན་ན་དེ་གིས་ཡང་ནང་པའི་གི་གཞུང་ལུགས་ཀྱི་སྟངས་ནས་མང་པོ་ཅིག་ལ་ལ་ད་ང་ཚོ་གི་སྦྱང་ཡ་ལས་སླ་རུ་འགྲོ་ཡ་དང། ཅིག་ཤེས་པ་ཡིན་པ་ཡིན་ན་ཡང་དེ་གསལ་པོ་འགྲོ་ཐུབ་ཡ་ལ་ཕན་ཐོགས་ཆེན་པོ་ཞེ་པོ་ཅིག་འདུག་བསམ་བསམ་འདྲ་བོ་བྱེད་ང། དཔེར་ན་བྱེ་བྲག་ཅིག་བཞག་པ་ཡིན་པ་ཡིན་ན། ད་ང་ཚོས་མིག་ཤེས་ཀྱིས་གཟུགས་ཅན་གྱི་དངོས་པོ་ཅིག་མཐོང་ཡོང་དུས། ད་དེ་མཐོང་པའི་གནས་སྐབས་སུ་ད་ནང་པའི་གཞུང་ནང་ལོགས་ལ་ད་གཅིག་དབང་པོ་ལ་བརྟེན་དགོས་པ་དང་འོད་ལ་བརྟེན་དགོས་པ་དང་ག་ཟེར་དགོས་རེད་ད་བྱས་ཏེ་ད་ཡོད་རེད་པ་ཡིན་ན་ཡང་ད་ཚན་རིག་ནང་ལོགས་ལ་དེ་ལས་གྲ་རྒྱས་པ་ཅིག་ཏྲེ་དགོས།

ཡིན་ན་ཡང་ད་དེ་ཙམ་མ་རེད་ཡང་གཅིག་སོ་སོ་ནང་པའི་དགེ་འདུན་པ་ཞིག་ཡིན་པའི་ཆ་ནས། ད་ག་སོག་རེད་ཚན་རིག་དང་དེ་འདྲ་ཤེས་པ་ཡིན་པ་ཡིན་ན་ཡང། ཕྱིའི་མི་ལ་ཕར། ཅིག་ནང་ཆོས་དང་ཡང། གཞན་ཕན་སྒྲུབ་པའི་གནས་སྐབས་སུ་ཡང་ཡང། སྒྲུབ་སྟངས་དེ་ཡང་གཅིག་མ་འདྲ་བ་ཅིག། ནང་ཆོས་ཀྱི་ངོ་སྤྲོད་ཞུ་བ་ཡིན་པ་ཡིན་ན་ཡང་གཅིག་ཞུ་སྟངས་མ་འདྲ་བ་ཁོ། ནང་ཆོས་ངོ་སྤྲོད་བྱེད་ཡ་དེ། ནང་པ་གཅིག་པུ་མ་ཡིན་པ། ཨ་ནི། དེ་ཡང་ང་རང་ཚོའི། ག་ཟེར་དགོས་རེད་ནང་པའི་སློབ་གཉེར་བ་གཅིག་པུ་མ་ཡིན་པ། དེ་ཡང་ནང་པ་གཅིག་པུ་མ་ཡིན་པ། ད། ཕྱི། མི་མང་པོ་གཅིག་ལ་ཡ། ངོ་སྤྲོད། ནི། གནང་དགོས་ཡ་དང་ཁོང་ཚོ་ལ། ཕན་ཐོགས་སྒྲུབ་དགོས་ཡ། དེ་ཆགས་དུས་སྒང་ལ་འདི། ནང་ལོགས་ལ་ཡང། ཁོ་ནང་ཆོས་ངོ་སྤྲོད་གནང་སྟངས་དེ་མ་འདྲ་བའི་གི་ཐོག་ནས་ཡང་ཚན་རིག་དང་སྦྱར་ནས། ནང་ཆོས་ངོ་སྤྲོད་མ། སྦྱར་བ་ཡིན་པ་ཡིན་ན་ཡང་ཁོང་ཚོ་ལ། བྲོ་བ་མ་འདྲ་བ་གཅིག་ཡོང་སྡད་ཡ་འོ་དེ་འདྲ་རེད་འདུག་ར་དེ་བྱས་སྡད་ཡང། ཁོ་ནང་པའི་དགེ་འདུན་པ་རང་ཉིད་ཀྱིས་ཚན་རིག་ལ་གང་ལ་གང་འཚམ་གྱི་སྦྱངས་པ་དང་ཉམས་མྱོང་ཡོད་པ་ཡིན་པ་ཡིན་ན་འདི་ལ་ག་ཟེར་དགོས་རེད་ནང། ནང་ཆོས་ངོ་སྤྲོད་གནང་སྟངས་དེ་དཔེ་མི་སྲིད་ཀྱི། ལས་སླ་རུ་འགྲོ་ཡ་དང། ཕ་རོལ་པོ་འདི་ལ་ཡང་ཨ་ནི་ཅིག་གོ་བ་འདྲ་བོ་དེ་ཏག་ཏག་སྤྲོད་ཐུབ་ཡ་འོ་དེ་འདྲའི་ཅིག་ཁེ་ཕན་རྒྱ་ཆེན་པོ་འདུག་བསམ་བསམ་འདྲ་བོ་ཅིག་རེད་ཟེར་ད་དེ་ང་ཚོ་གི། ག་ཟེར་དགོས་རེད་ནང་པའི་དགེ་འདུན་པ་ཚོས་ཀྱི། ཚན་རིག་སྦྱང་ཡག་གི་ད་སྐུ་མདུན་གྱི་ད་ངོ་མ་ནི་དམིགས་ཡུལ་ཆེ་བར་བ་དེ་དམིགས་ཡུལ་དེ་གཙོ་ད་དེ་འདྲའི་ཅིག་གི་ད་བསམ་གོ་འདུག་ད་ད་སྡོམ་ར་བ་ཞིག་བསྐྱལ་བ་ཡིན་ད་ཡིན་ན་ད་སོ་སོ་གི་གཞུང་ཆེན་ཁག་ལ་སློབ་གཉེར་བསྐྱལ་བ་ལ་གོ་བ་ལས་སླར་འགྲོ་ཡག་དང་གཏིང་ཟབ་པོ་འགྲོ་ཡག་དང་དེ་འདྲའི་གི་ཁེ་ཕན་ཅིག་བྱས་ཨ་ནི་ཏི་ནང་ཆོས་ཚན་རིག་ལ་གང་ལ་གང་འཚམ་གྱི་སོ་སོ་རྒྱུས་ལོན་དང་སློབ་གཉེར་རྒྱག་ཚར་བའི་རྗེས་ལ་ཡང་མི་གཞན་ལ་ཕན་ཐོགས་སྒྲུབ་པའི་སྐབས་ལ་ནང་ཆོས་ཀྱི་ཐོག་ནས་ངོ་སྤྲོད་བྱས་ནས་ཕན་ཐོགས་སྒྲུབ་པའི་སྐབས་ལ

བྱེད་ཡག་གི་འདོད་པ་ཆེན་པོ་ཡོད་ཨ་ནི་ཡིན་པ་ཡིན་ན་ལེ་ད་ང་རང་དབྱིན་ཡིག་དང་དེ་འདྲ་ཡག་པོ་ཤེས་ཀྱི་མེད་དུས་ཙམ་པ་ལ་ཨ་ནི་སོ་སོའི་གི་ད་དྲ་རྒྱ་འདྲ་བོ་བྱེད་ནི་ད་ཨང་དེ་འདྲའི་བྱེད་ནི་སྦྱང་ཡ་དེ་དཀའ་ལས་ཁག་པོ་དཔེ་ཡོད་རེད་ཨ་ནི་དགོན་པའི་ནང་ལོག་ལ་ད་ལྟ་དམིགས་བསལ་ཚན་རིག་གི་སློབ་ཚན་དེ་འདྲ་ཡོད་མ་རེད་དེ། ད་ད་ལྟ་དེ་མཉམ་ཞུགས་བྱས་ནས་ང་ཚོ་ད་ལྟ་ལོ་རིམ་ལྔ་བ་དེ་རེད་སྤྱི་བཏང་ནས་བྱས་པ་ཡིན་ན་སློབ་ཚན་ཚང་མ་ལོ་རེ་རེ་ནི་ཁག་རེ་ཁག་རེ་གྲོལ་ཞིག་འགྲོ་གི་འདུག་ཡིན་པ་ཡིན་ན་ལེ་ད་དེའི་ནང་ལོག་ནི།

ད་ལྟའི་བདུན་ཕྲག་འདིའི་ནང་ལོག་ལ་ཨང། དངོས་ཁམས་ཚན་རིག། སྦྱང་གོ་རེད་ད་དངོས་ཁམས་ཚན་རིག་ལ་དེ་ཇི་ལྟར་འདའོ་ཤེས་ཡ་ཁག་པོ་ཅིག་རེད་ད་བརྗོད་གཞི་དེ་དྲག་པོ་ཅིག་རེད་དོ། ཡིན་ན་ད་ནམ་རྒྱུན་ནས་ཐ་སྙད་གཅིག་པོ་གོ་བྱས་དོན་དག་ཅིག་གོ་མ་ཆོད་ཅིག་ང་ང་རང་རང་གི་ངོས་ནས་ཚིག་དོན་དངོས་ཁམས་ཚན་རིག་ལབ་ན་ག་རེ་ཡིན་ན་ག་རེ་ཡིན་ན་ག་རེ་ཡིན་ན་བསམ་བྱས། བསམ་བློ་འཁོར་ཡ་ཅིག་ཡོད་དེའི་སྐོར་ལ་ད་ལོ་དམིགས་བསལ་གྱི་ད་གོ་རྟོགས་ཏིས་བྱུང་སོང་ཚིག་དོན་དངོས་ཁམས་ཚན་རིག་ལབ་ན་ག་དུས་དར་འདུག་ག་འདྲས་བྱུང་འདུག་ཟེར་རྒྱུ་ར་འོ་དེ་འདྲས་རོགས་ཅིག་རེ་བྱ་ལམ། འབྲས་སྤུངས་བློ་གསལ་གླིང་ལ་འཚོགས་བཞིན་པའི། ཚན་རིག་གི་འཛིན་གྲྭ་ད་ལྟ་ང་རང་ཚོ་ཡིན་ན་བཙུན་མའི་ཚན་རིག་འདི་ཁ་གཙང་རང་བཙུན་མ་རང་གི་ཆེད་དུ་རེད་འཛིན་གྲྭ་ཁོ་རང་སློབ་ཕྲུག་ཚང་མ་བཙུན་མ་རེད། སྤྱི་བཏང་ནི་ད་ལྟ་འདི་ལ་ལས་གཞི་མང་པོ་འདུག་ཨ་དེ་ནང་ལོག་ལ་ད་ལྟ་ང་ཚོ་སྦྱང་བཞིན་པའི་སློབ་དེབ་ཅིག་ཡོད་ར་དེ་ཚོ་ཧང་སང་ཡག་ཡག་པོ་ཡོད་རེད། སློབ་དེབ་དེ་ཚོ་ཨ་ནི་ཆ་ཚང་བོད་ཡིག་སྒང་ལ་ཚུར་བསྒྱུར་ཡོད་བ་བྱས་ཨ་ནི་བསྒྱུར་ཡོད་བ་མ་ཟད་སློབ་དེབ་དེ་ཚོའི་ནང་ལོག་ལ་འབྲེལ་ཡོད་ཀྱི་གནས་ཚུལ་དེ་ཚོ། རི་མོ་དང་དེ་ཚོ་ཚོན་ཁྲའི་ཐོག་ནས་བྱས་ཁ་གསལ་བོ་བྱས་ཡང་འདི་གི་འགྲེལ་བཤད་དང་དེ་ཚོ་ཧང་སང་ཡག་པོ་འདུག་ད་ང་རང་བྱེད་ན་ད་ལྟ་དེ་ཏིས་བྲེལ་བ་འཚུབ་འཚུབ་བྱེད་ནི་ཀློག་དེ་ཆ་ཚང་ཆ་ཚང་ཀློག་ཡ་རག་གི་མི་འདུག་ཡིན་ན་ཡང་ད་ང་ཚོ་འདི་མར་ཀློག་བཞག་དུས་ཙམ་པ་ཉིན་གུང་རྒན་ལགས་རྣམ་པ་ཚོས་འགྲེལ་བཤད་སྐྱོན་སྐྱོན་དེ་སྙིང་བསྡུས་སྙིང་བསྡུས་རེད་པ་སློབ་ཚན་ནང་ལོག་ནས་ཡང་དེ་དང་འབྲེལ་ཡོད་དེ་སློབ་ཚན་ནང་སློབ་དེབ་ནང་ལོག་ལ་ཕར། འགྲོ་དུས་ཙམ་པ་དངོས་གནས་ཡིད་དབང་འཕྲོག་ཡ་རང་རེད་ཤག་ཨ་ནི། ང་རང་བྱེད་ན། སོ་སོ་གི་ད་སྐད་གཉིས་པ་དེ་ཡག་པོ་ཤེས་ཀྱི་མེད་དུས་ཙམ་པ་ད་སློབ་དེབ་དེ་བོད་ཡིག་ཐོག་ནས་ཀློག་ཡ་ཡོད་ཡོད་དག་རང་ཁོ་རང་དཔེ་དེ་ངོ་མཚར་སྐྱེས་དགོས་ཡ་ཅིག་རེད་བཞག་ཨ་ནི་ཡ་ཧང་སངས་ཡག་པོ་འདུག་དངོས་གནས་ཁོ་རང་གོ་བདེ་བོ་ཡང་བྱས། ད་ཐ་སྙད་ཁ་ཤས་ཁ་ཤས་ཡང་ད་ང་ཚོ་དེ་ཚན་རིག་གི་ཐ་སྙད་དེ་ཕ་གི་དོན་དག་དང་མཐུན་པ་ཅིག་འགྲེལ་བཤད་རྒྱག་དགོས་དུས་ཐ་སྙད་ཁ་ཤས་ཁ་ཤས་ད་དཀའ་ལས་ཁག་པོ་དང་གོ་ཁག་པོ་ལོག་རེད་སེམས་ལ་འཇགས་ཁག་པོ་འགྲོ་གི་ཡོད་རེད་ཡིན་ནའང་སྤྱིའི་ཆ་ནས་འགྲེལ་བཤད་དེ་ཚོ་དཔེ་སྙིང་རྗེ་མོ་དང་ཡག་པོ་འདུག་སོ་སོ་རང་གི་སྐད་ཡིག་སྒང་ནས་ཡོད་དུས་ཙམ་པ་ལ་བསོད་ནམས་ཆེན་པོ་རེད་བཞག་བསམ་གི་ང་རང་ངོས་ནས་བཤད་པ་ཡིན་ན། ཁོང་དུ་བཅར་འདྲི་ཞུ་ས་དེ་ནི་མོན་གྷོར་རྟེན་གཞི་བྱས་པའི་འབྲས་སྤུངས་བློ་གསལ་གླིང་གི་དགེ་འདུན་པ་སྐུ་གཞོགས་ཆོས་ལྡན་ལགས་དང་ཡང་རྡ་རམ་ས་ལའི་དགེ་ལྡན་ཆོས་གླིང་གི་བཙུན་མ་བྱང་ཆུབ་ལགས་གཉིས་རེད་ཁོང་གཉིས་ལ་ཐུགས་རྗེ་གནང་བཅས་ཞེས་ཞུ་གི་ཡོད། ད་རིང་འདིར་མཚམས་འཇོག་ཞུ་གི་ཡིན། ང་ཚོའི་ལས་རིམ་འདི་གསན་པར་ཐུགས་རྗེ་གནང།